སྐུ་ནི་ལྷོ་ནུབ་སྲིན་པོའི་ཁ་གནོན་མཛད་ཐུགས་རྗེས་བོད་ཀྱི་སེམས་ཅན་ཡོངས་ལ་གཟིགས་མ་རིག་ལོག་པའི་སེམས་ཅན་འདྲེན་པའི་དཔལ་ཉོན་མོངས་གདུལ་དཀའི་སེམས་ཅན་ཐབས་ཀྱིས་འདུལ། བརྩེ་གདུང་རྒྱུན་ཆད་མེད་པའི་ཐུགས་རྗེ་ཅན་ཨོ་རྒྱན་པད་མ་འབྱུང་གནས་ལ་གསོལ་བ་འདེབས་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས་དུས་ངན་སྙིགས་མའི་མཐའ་ལ་ཐུག་པའི་ཚེ།

ཉོན་མོངས་འཇོ་ཉོན་དུག་ལྔ་རང་རྒྱུད་རྒྱུ་དེ་འདྲའི་དུས་ན་ཤེས་འདྲའི་དུག་ཅིག་རྒྱུ་དེ་འདི་རྫོགས་རིགས་འདྲེན་པའི་གདུལ་བྱ་བཞིན་དབུ་རྒྱན་པད་མ་འབྱུང་གནས་ལ་སོགས། ཟངས་པ་ལུས་འགྱེད་འབྲུ་གུར་བྱིན་གྱིས་རློབས་ཧོར་སོགས་འཇིགས་པའི་དམག་གི་རྟ་བསྐོར་ནས་ཆོས་འཁོར་སྙིང་པོ་འཇིགས་ལ་གཏུགས་པའི་ཡིད་གཉིས་བདེ་རྫོགས་མེ་འབར་སོགས་བ་འདི་དབུ་རྒྱན་བླ་སེང་སྡེ་དགེ་སྐོར་གྱི་སྐུ་ཧོར་སོགས་དམག་དཔུང་བཟློག་པར་ཐེ་ཚོམ་མེད་དབུ་རྒྱན་པད་མ་འབྱུང་གནས་ལ་སོགས།

ཆོས་མཛད་ལམ་སྣ་འདྲེན་པར་ཐེ་ཚོམ་མེད་ཨོ་རྒྱན་པད་མ་འབྱུང་གནས་ལ་གསོལ་བ་འདེབས་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས་སྟག་གཟིག་དོམ་དྲེད་དུག་སྦྲུལ་མཆེ་བ། འབྲོག་ཆེན་འཇིགས་པའི་འཕྲང་ལ་འགྲིམས་པའི་ཚེ་ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ་འདེབས་ཨོ་རྒྱན་དཔའ་བོ་གིང་དང་སྲུང་མར་བཅས་གདུག་པའི་སེམས་ཅན་སྐྲོད་པར་ཐེ་ཚོམ། ཨོ་རྒྱན་པད་མ་འབྱུང་གནས་ལ་གསོལ་བ་འདེབས་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས་ས་ཆུ་མེ་རླུང་འབྱུང་བའི་བར་ཆད་ཀྱིས་སྒྱུ་ལུས་ཉེན་ཅིང་འཇིག་པའི་དུས་བྱུང།

ཨུ་རྒྱན་ཕྱག་རྒྱ་བཞི་ཡི་དགོངས་པར་ལྡན་ཙཽ་ར་མི་རྒོད་རྔམ་སེམས་བརླག་པར་བྱེད་ཨུ་རྒྱན་པད་མ་འབྱུང་གནས་ལ་གསོལ་བ་འདེབས་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་གང་ཞིག་གཤེད་མའི་དམག་གིས་མཐའ་བསྐོར་ནས་མཚོན་ཆ་རྣོན་པོས་འདེབས་ཤིང་ཉེན་པ་ན་ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ་འདེབས་ཨུ་རྒྱན་རྡོ་རྗེའི་གུར་དང་ལྡན་པ་ཡིས་གཤེད་མ་བྲེད་ཅིང་མཚོན་ཆ་འཐོར་བར་འགྱུར་ཨུ་རྒྱན་པད་མ་འབྱུང་གནས་ལ་གསོལ་བ་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས་ནམ་ཞིག་ཚེ་ཟད་འཆི་བའི་དུས་བྱུང་ཚེ་གནད་གཅོད་སྡུག་བསྔལ་དྲག་པོས་ཉེན་པ་ན་ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ། ཨུ་རྒྱན་སྣང་བ་མཐའ་ཡས་སྤྲུལ་པ་སྟེ་བདེ་བ་ཅན་གྱི་ཞིང་བདེ་བ་ངེས་པར་སྐྱེ་ཨུ་རྒྱན་པད་མ་འབྱུང་གནས་ལ་གསོལ་བ་འདེབས་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས་སྒྱུ་ལུས་གཡར་པོ་ཞིག་པའི་བར་དོ་རུ་འཁྲུལ་སྣང་ཉིང་འཁྲུལ་སྡུག་བསྔལ་ཉེན་པ་ན་ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ་འདེབས་ཨུ་རྒྱན་དུས་གསུམ་མཁྱེན་པའི་ཐུགས་རྗེས།